ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མེད་ཨ་འགྲུས་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག། ཐེངས་འདིའི་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་པའི་ཨི་རན་གྱི་འགྲོ་བ་མིའི་ཐོབ་ཐང་དང། རང་དབང་འདྲ་མཉམ་ཐོག་འཐབ་རྩོད་གནང་མཁན་ལྕམ Nargis Mohammadi མཆོག་ལ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་དང། ཡང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཁུལ་ལ་གནས་བཞུགས་བོད་མི་རྣམས་ཀྱིས་མངའ་སྡེའི་གཞུང་མང་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་གནོད་འཚེ་ཕོག་ཡུལ་ས་གནས་ཁག་ལ་རོགས་སྐྱོར་གནང་བཞིན་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱས་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཕལ་ཆེ་བ་ནི་དམར་ཤོག་གཞུང་གི་ཁེ་ཕན་གཙོ་བཟུང་བྱེད་བཞིན་ཡོད་པ། འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས། ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གཡང་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་པའི་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་འདྲ་མཉམ་ཐད་འཐབ་རྩོད་གནང་མཁན་དང་ད་ལྟ་བཙོན་ཁང་ནང་ཡོད་པ་ལྕམ་ནར་ཀིས་མོ་ཧོ་མན་ཏི་ལགས་ལ་འཚམས་འདྲིའི་གསུང་འཕྲིན་ཞིག་ད་རིང་གཟའ་སྤེན་པའི་ཉིན་བསྩལ་གནང་མཛད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྩལ་གནང་མཛད་པའི་གསུང་འཕྲིན་འདིའི་ནང་དེང་སྐབས་མང་གཙོའི་རིན་ཐང་དང་ཕྱི་གསལ་ནང་གསལ་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་ཞུ་རྒྱུ། འདྲ་མཉམ་དགོས་པ་བཅས་ནི་འཛམ་གླིང་རྒྱལ་ཡོངས་ཀྱི་རིན་ཐང་བཞིན་དུ་ངོས་འཛིན་ཇེ་མང་དུ་ཞུ་བཞིན་པ་དང་དེ་ཡིས་ང་ཚོ་ཚང་མར་ཁེ་ཕན་ཡོད་སྐོར་བཀོད་གནང་མཛད་འདུག་ལ། ད་དུང ྋགོང་ས་མཆོག་གིས་དེ་དག་སྐོར་དེ་སྔོན་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨི་རན་ནས་ཡིན་པའི་ལྕམ། Shirin Ebadi། ལགས་ཀྱི་ལྷན་དུ་བཀའ་བསྡུར་གནང་མྱོང་ཡོད་སྐོར་ཡང་བཀའ་གནང་འདུག་ད་དུང་མགོན་པོ་གང་ཉིད་ནས་བུད་མེད་ལ་དབྱེ་འབྱེད་བྱེད་བཞིན་པ་སེལ་ཐབས་དང་སྤྱི་ཚོགས་ནང་ཞི་བདེ་བསྐྲུན་ཐབས་ཆེད་འབད་བརྩོན་གནང་མཁན་ཡོངས་ལ་བསྔགས་བརྗོད་མཛད་ཀྱི་ཡོད་སྐོར་སོགས་བཀོད་གནང་མཛད་འདུག་ཞིབ་ཕྲའི་གནས་ཚུལ་ཁག་སང་ཞོགས་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཀོ་ལོམ་པི་ཡ་ནང་ཡོད་པའི་མ་སི་ལིང་གཙུག་ལག་སློབ་གཉེར་ཁང་གི་སྡེ་ཚན་ཞིག་ནང་ཆེད་ཕེབས་ཀྱིས་དེ་ཡོད་སློབ་ཕྲུག་ཚོར་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད་བཞག་དེ་ཡང་ལྷོ་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཕྱི་ཟླ་བཅུ་པའི་ཚེས་དྲུག་ཉིན་མོ་ཨ་ནེ་སྐུ་ངོ་སྲིད་སྐྱོང་མཆོག་ཀོ་ལོམ་པི་ཡ། National University City། ད་ཀོ་ལོམ་པེ་གི་ད་གཞུང་གི University ཆེ་ཤོས་ཅིག་རེད་ཤག་དེ་ལ་སློབ་ཕྲུག་ཕལ་ཆེར་སྟོང་ཕྲག་སུམ་ཅུ་སོ་དྲུག་ཅིག་རེད་ཤག་དེ་དེ་མིན་གྱི་སློབ་གྲྭ་ཁག་འདྲ་མིན་དགུ་ཙམ་ཡོད་འདྲ་རེད་ལ་ང་ཚོ་མཐོ་སློབ་ཀྱི་སྡེ་ཚན་གཅིག་གི་ནང་བསྡད་ལ་ང་ཚོ་སྐུ་ངོ་སྲིད་སྐྱོང་གི་གསུང་བཤད་དང་ད་གསུང་བཤད་དེ་ང་ཚོ་སྐྱབས་བཅོལ་གྱི་གནས་སྟངས་དང་སྐྱབས་བཅོལ་གྱི་འཕྲོད་བསྟེན་སྐྱབས་བཅོལ་ལ་ག་འདྲ་སེ་ཕེབས་ཡིན་མེད་མཛད་རིམ་གཅིག་ཏུ་གནང་ཐུབ་རེད།
སྐབས་འདིར་སྲིད་སྐྱོང་མཆོག་གིས་དེར་འདུས་སློབ་ཕྲུག་དང་དགེ་ལས་ཚོར་གཙོ་བོ་བོད་ཀྱི་གནད་དོན་སྐོར་དང་བོད་མི་སྐྱབས་བཅོལ་བའི་གནས་སྟངས་དེ་བཞིན་བོད་མི་སྐྱབས་བཅོལ་བའི་འཕྲོད་བསྟེན་ལ་སོགས་པའི་གནས་སྟངས་ཀྱི་ཐོག་བཀའ་སློབ་ཟབ་མོ་གནང་ཡོད་པ་མ་ཟད་དེ་ག་ནང་བཞིན་སེམས་ཁམས་རིག་པའི་སྨན་པ་ཁག་ཅིག་དང་མཁས་དབང་ཁག་ཅིག་སོགས་དང་དུས་ཡུན་ཆུ་ཚོད་གཉིས་ཙམ་རིང་མཇལ་འཕྲད་ཀྱིས། བོད་དོན་དང་འབྲེལ་བའི་གནད་དོན་གླེང་གནང་ཡོད་པ་དང་ལྷག་པར་དུ་གོང་ཞུས་མཇལ་འཛོམས་གནང་བའི་མི་སྣ་ཚོའི་དྲི་བར་སྲིད་སྐྱོང་མཆོག་གིས་ལན་འདེབས་གནང་ཡོད་པ་སོགས་ཀྱི་མཛད་རིམ་བསྐྱངས་གནང་འདུག་དེ་རྗེས་ཉིན་རྒྱབ་ཆུ་ཚོད་གསུམ་པར་དེ་ཡོད་ཆོས་བརྒྱུད་འདྲ་མིན་གྱི་ཚོགས་པ་ཁག་བརྒྱད་ཙམ་གྱི་སྐུ་ཚབ་དང་མཇལ་འཕྲད་ཀྱིས་སྲིད་སྐྱོང་མཆོག་ནས་བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱི

དེ་མིན་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོ་ཁག་གཉིས་ཀྱི་བོད་དོན་སྐོར་དང་དེ་བཞིན་བོད་ཀྱི་ཁོར་ཡུག་དང་སྲོག་ཆགས་སོགས་སྐྱེ་ཁམས་སྐོར་དང་བོད་ཀྱི་རིག་གཞུང་དང་ངོ་བོ་སྲུང་སྐྱོབ་བྱེད་ཕྱོགས་བོད་ནང་ད་ལྟ་འཕྲད་བཞིན་པའི་དཀའ་ངལ་སོགས་ཀྱི་སྐོར་བགྲོ་གླེང་གནང་ཡོད་པ་རེད་དེ་ནས་རིམ་བཞིན་སྲིད་སྐྱོང་མཆོག་གིས་ཀོས་ཏཱ་རི་ཀ་དང་མེག་སི་ཀོ་བཅས་ཀྱི་ནང་གཞུང་དོན་འཚམས་གཟིགས་གནང་རྒྱུ་ཡིན་པ་དང། དེ་ནས་ཡང་བྱང་ཨ་མི་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་གནང་རྒྱུའི་ནང་དེ་སྔ་བཅར་མེད་པའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང་ཨ་མི་རི་ཀའི་རྒྱལ་སའི་ནང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་ཁག་དང་མཇལ་འཛོམས་གནང་རྒྱུ་དང་ཨ་མི་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་རྒྱུ་སོགས་གཏན་འཁེལ་བྱུང་ཡོད་པ་བཅས་ཀྱི་གནས་ཚུལ་ཐོན་འདུག།

དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་གནང་བའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཟླའི་ཚེས་བཅུ་དྲུག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ལ་ཆིབས་བསྒྱུར་སྐྱོང་རྒྱུ་དང་ཕྱི་ཚེས་བཅུ་བདུན་ཉིན་གྱི་སྔ་དྲོར་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་སྩལ་གནང་དང་ཕྱི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོར་གུ་རུའི་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་བཀའ་དབང་བཀའ་དྲིན་ཆེ་གནང་མཛད་འཆར་འདུག་ཆིབས་བསྒྱུར་འདི་ནི་འབྲས་ལྗོངས་མངའ་སྡེའི་གཞུང་གིས་གདན་ཞུའི་གསོལ་འདེབས་ཞུས་པ་ཞིག་ཡིན་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་ཆིབས་བསྒྱུར་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ནུབ་སྦེང་གོལ་མངའ་སྡེའི་ནང་གི་གྲོང་ཁྱེར་ས་ལུ་སྒ་རའི་ནང་རྟེན་གཞི་གནང་བའི་དཔལ་ལྡན་སྲད་རྒྱུད་མ་དགོན་གྱིས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཆིབས་བསྒྱུར་མཛད་ནས་བྱང་སེམས་འབོག་ཆོག་གི་ཆོས་འབྲེལ་སྐྱོང་རྒྱུའི་མཛད་འཆར་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གོང་ཞུས་བཀའ་ཆོས་སྩལ་གནང་ཁག་ཐད་ཀར་དྲ་ཐོག་ནས་རྒྱང་བསྲིངས་ཞུ་རྒྱུ་མ་ཟད་ཨིན་སྐད་དང་རྒྱ་སྐད་གཙོས་པའི་སྐད་ཡིག་མང་པོའི་ཐོག་གསུང་བསྒྱུར་ཞུས་ནས་རྒྱང་བསྲིངས་ཞུ་འཆར་འདུག་དེ་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་ནས་བཟུང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེ་ལ་ཀུ་པེ་ནས་དབུ་འཛུགས་ཀྱིས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་བར་ལྷོ་ཕྱོགས་གཞིས་ཆགས་ཁུལ་ལ་ཆིབས་བསྒྱུར་མཛད་འཕྲིན་སྐྱོང་གནང་དང་དེའི་རྗེས་སུ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་ཚེས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་ལ་ཆོས་འབྲེལ་བསྩལ་གནང་མཛད་རྒྱུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ཉིན་གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་ར་བའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་སྒང་ཏོག་ཁུལ་ལ་གནས་སྡོད་བོད་མི་རྣམས་ཀྱིས་མངའ་སྡེའི་གཞུང་དམངས་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་འབྲས་ལྗོངས་ན་ཆུ་ལོག་གི་རྐྱེན་པས་གནོད་འཚེ་ཕོག་ཡུལ་ས་གནས་ཁག་ལ་རོགས་སྐྱོར་གནང་བཞིན་ཡོད་པའི་སྐོར་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། ཉེ་ལམ་འབྲས་ལྗོངས་མངའ་སྡེའི་ནང་ཉིན་མཚན་བསྟུད་མར་ཆར་པ་ཤུགས་ཆེ་བབས་པ་དང་ལྷག་པར་དུ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་ལྷོ་ནག་ས་ཁུལ་གྱི་མཚོ་ཡི་མཁའ་དབྱིངས་སུ་གློ་བུར་དུ་སྤྲིན་པ་གས་གཏོར་དང་འཁྱག་རོམ་བཞུར་ཏེ་ལྷོ་ནག་ནས་རྒྱང་ཐག་སྤྱི་ལེ་དགུ་བཅུ་ཙམ་གྱི་གཤམ་འོག་ས་གནས་ཅུང་ཐང་དུ་ཡོད་པའི་ཆུ་མཛོད་ནང་ཆུ་ཚད་ལས་བརྒལ་བ་ཁེངས་ཏེ་ཆུ་མཛོད་ལ་གས་ཆག་བྱུང་སྟེ་ཏིས་ཏཱ་གཙང་ཆུ་རྒྱུག་སའི་ས་གནས་ཁག་མང་པོ་ཞིག་གི་ནང་ཆུ་ལོག་རྒྱུག་སྟེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེན་ཕོག་ཡོད་པ་རེད།

ཁང་པ་དེའི་ནང་ནས་ཅ་ལག་གཅིག་ཀྱང་བཏོན་ཐུབ་མ་སོང་ཁང་པའི་ཕྱི་ལ་ཐོན་པ་དང་གཡས་གཡོན་ཚང་མ་ཆུ་ཡིས་ཁེངས་སོང་དཀོན་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ང་ཚོའི་ནང་མི་ཚང་མའི་ཚེ་སྲོག་ལ་གནོད་སྐྱོན་གང་ཡང་བྱུང་མ་སོང་ང་རང་བཟའ་མི་གཉིས་ནས་ཉེ་ཆར་རྒྱ་གར་སྒོར་མོ་འབུམ་ལྔ་ཙམ་བུན་གཡར་བྱས་ནས་དུད་འགྲོའི་སྨན་བཅོས་ཁང་ཞིག་སྒོ་ཕྱེས་པ་ཡིན་ཆུ་ལོག་གི་གོད་ཆག་འོག་ཚང་མ་མེད་པར་ཆགས་སོང་ཞེས་གསུང་གི་འདུག། སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་ཁུལ་དེར་གནས་སྡོད་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་མངའ་སྡེ་གཞུང་མང་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དང་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཞན་ཕན་གྱི་བཀའ་སློབ་སྙིང་བཅངས་ཐོག་ད་རེས་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་གནོད་སྐྱོན་ཚབས་ཆེ་ཕོག་ཡུལ་ས་གནས་ཤིང་འདམ་དུ་དངོས་སུ་ཕྱིན་ནས་ད་ལྟའི་གནས་སྟངས་ལ་གཞིགས་པའི་དགོས་མཁོའི་རིགས་ཞལ་འདེབས་དང་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་གནང་བཞིན་ཡོད་འདུག་དེའི་སྐོར་སྒང་ཏོག་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། དེ་ནས་ད་རེས་ནས་ཕ་ང་རང་ཚོ་གཉིས་ཧབ་ཏ་གཅིག་ང་རང་ཚོ་མི་དང་བླངས་ག་ཚོད་ཡོད་ནའི་སྒང་ཏོག་ནང་ལོགས་ལ་གཞོན་ནུ་ལ་ཡིན་ན་ཡིན་ཡང་མི་དམངས་ཐོག་ནས་ཡིན་ག་ཚོད་མང་ཤིང་དམ་ནང་ལོགས་ཕལ་ཆེར་བསྡད་ཡུལ་མི་དང་མཉམ་དུ་ཚང་མ་ལས་ཀ་བྱེད་ཐུབ་ན། ཨ་ནི་འདི་གཞོན་ནུ་ལ་གཅིག་པོ་མེད་པ་བྱས་ང་རང་ཚོ་བོད་པ་སྤྱི་ཚོགས་འདི་ད་འདི་ནང་ལོགས་ལ་ཡ་མངའ་སྡེ་འབྲས་ལྗོངས་ནང་ལོགས་ལ་ཡ་མི་མཉམ་དུ་མཐུན་ལམ་ཡག་པོ་ཆགས་ཡ་དང་འདི་རེ་བ་ཡོད་ཟེར་བ་ཨ་ནི་དུས་ཚོད་འདི་ལ་ཡ་དེ་ད་སྐྱབས་མགོན་རིན་པོ་ཆེ་བཀའ་ཞིག་གསུང་གི་ཨ་མི་ལ་ཡ་ཕན་ཐོགས་ཡ་རོགས་པ་བྱེད་ཡ་འདི་གལ་ཆེན་པོ་ཞིག་རེད་ཟེར་ལ་ནི་ཨ་ནི་འདི་ང་རང་ཚོ་བསམ་བློ་བཏང་བྱས་འདུག་སེ་སླེབས་པ་ཡིན། ཡང་ད་རེས་ཀྱི་ཆུ་ལོག་གིས་རྐྱེན་པས་གནོད་སྐྱོན་ཚབས་ཆེ་ཕོག་སའི་ས་གནས་གཅིག་ནི་བྱང་འབྲས་ལྗོངས་ཀྱི་ཅུང་ཐང་ཞེས་པའི་ས་གནས་དེ་ཆགས་ཀྱི་ཡོད་འདུག་ཁུལ་དེར་ད་ལྟའི་ཆར་གཞུང་ལམ་དང་ཁ་པར་གྱི་དྲ་རྒྱ་སོགས་ཆད་ནས་ས་གནས་སུ་གནོད་འཚེ་ཇི་ཙམ་བྱུང་མིན་ཐད་གནས་ཚུལ་ཁ་གསལ་ཞིག་རག་གི་མེད་ན་ཡང་འདི་ག་ས་གནས་འགོ་འཛིན་ལས་ཁུངས་བརྒྱུད་གནས་ཚུལ་ཤེས་རྟོགས་བྱུང་གསལ་ལྟར་ན་ཁུལ་དེར་གནས་སྡོད་བོད་མི་གཅིག་ལ་ཡང་སྲོག་སྐྱོན་བྱུང་མེད་ན་ཡང་ཁྱིམ་ཚང་འགའ་ཤས་ཀྱི་སྡོད་ཁང་ཆུ་ལོག་གིས་ཁྱེར་བ་དང་གནོད་སྐྱོན་ཆེན་པོ་ཕོག་ཡོད་པ་རེད་འདུག་འདི་ག་སྒང་ཏོག་ཁྱབ་ཁོངས་བོད་རིགས་ཐུན་མོང་ནས་ཅུང་ཐང་ས་གནས་སུ་གོད་ཆག་བྱུང་པའི་ཁྱིམ་ཚང་རྣམས་ལ་རོགས་སྐྱོར་ཆེད་དུ་དངུལ་ཞལ་འདེབས་དང་བཟའ་ཆས་རིགས་བསྡུ་རུབ་གནང་བཞིན་ཡོད་འདུག་ད་ལྟའི་ཆར་གནོད་འཚེ་ཕོག་ཡུལ་ས་གནས་སུ་བཟའ་ཆས་རིགས་ཞལ་འདེབས་གནང་མཁན་སྒེར་དང་ཚོགས་པ་ཁག་མང་པོ་ཞིག་ཡོད་ན་ཡང་གནོད་འཚེ་ཕོག་ཡུལ་ས་གནས་སུ་སྡོད་ཁང་ཚང་མ་བྱེ་མ་དང་འདམ་བག་གིས་ཁེངས་ཡོད་པས་འདི་ལྟ་བུའི་གནས་སྟངས་འོག། ཁང་པ་དེ་དག་གཙང་བཟོ་བྱེད་མཁན་གྱི་དང་བླངས་ལས་མིའམ་མིའི་ནུས་ཤུགས་དགོས་ཡ་དེ་གལ་ཆེན་པོ་ཡིན་པ་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུང་གི་འདུག། བཟའ་བཅའི་རིགས་དེ་ཚོ་ད་ཚོགས་པ་ཁག་དང donation མི་མང་པོ་ཅིག་ཡར་ནས་རྒྱལ་ས་ནས་མར་ཕེབས་བྱས་ཁ་ལག་དེ་ཚོ་དེ་མར་འཁྱེར་གྱི་འདུག་བ ration འདྲ་བོ་ཡིན་ན་ད་གཙོ་བོ་ཆེ་ཤོས་དེ་དེ་ནང་ལོགས་ལ manpower ཟེར་ན་ད་མི་མང་པོ་ཞིག་དགོས་འདུག་བ་ལ་ཆ་ལེ་ན་ཡ་མི་ཁ་ཤས་ཁང་པ་ཅིག་ནང་ལོགས་ལ་ཡ་ངའི་པ་ལགས་བརླགས་སོང་ཨ་མ་ལགས་བརླགས་སོང་ཡང་ཕར་ཕྱོགས་དེ་ལ་ངའི་ཕྲུ་གུ་བརླགས་སོང་འདྲ་བོ་ལབ་ཡ་ཡིན་དེ་མང་པོ་ཅིག་གནས་ཚུལ་བྱུང་ཤག། ད་འདི་ནང་ལོགས་ལ་ང་རང་ཚོའི་དེ་འདྲ་ཡིན་ཡང་ད Police Personnel དང NDRF དང SDRF མང་པོ་ཅིག་འདི་ནང་ལོགས་ལ་ཕྱག་ལས་གནང་སྡོད་རེད་མ་གཞི་ད་ང་རང་ཚོའི་མི་མང་འདི་གཙོ་བོ་འདི་ཁོ་རང་ཚོ་ལ་རྒྱབ་སྐྱོར་གནང་ཐུབ་པ་ཡིན་ན་མི་མང་པོ་ཅིག་སླེབས་པ་ཡིན་ན་ཨ་འདི་གནས་ཚུལ་འདི་དེ་ལ་ག་རེ་བྱུང་བ་འདི་མགྱོགས་པོ་གཙང་མ་ཆགས་ཀྱི་རེད་བསམ་གྱི་འདུག། གནས་ཚུལ་དེ་བྱུང་མ་ཐག་གནས་སྟངས་རྒྱུས་ལོན་ཆེད་དུ་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh ཏ་མང་མཆོག་གིས་དབུས་པའི་གཞན་འབྲེལ་ཡོད་བློན་ཆེན་ཁག་མང་པོ་ཞིག་གནོད་འཚེ་ཕོག་ཡུལ་ས་གནས་ཁག་ཏུ་ཆེད་ཕེབས་གནང་ཡོད་པ་མ་ཟད་སྤྱི་ཁྱབ་བློན་ཆེན་མཆོག་ནས་ཀྱང་རྒྱ་གར་དབུས་གཞུང་དང་མངའ་སྡེ་གཞུང་ཐུན་མོང་གི་ཐོག་ནས་གནོད་འཚེ་ཕོག་ཡུལ་ས་གནས་སུ་ཛ་དྲག་ཉེན་སྐྱོབ་དང་ངལ་སེལ་གྱི་ལས་གཞི་སྤེལ་རྒྱུ་ཡིན་པ་གསུངས་ཡོད་འདུག་ད་རེས་ཀྱི་འབྲས་ལྗོངས་མངའ་སྡེའི་ནང་གི་ཆུ་ལོག་གི་གོད་ཆག་དེའི་ཁྲོད་ད་བར་ཤེས་རྟོགས་བྱུང་བར་མི་ཉི་ཤུ་རྩ་དྲུག་ཚེ་སྲོག་ཤོར་བ་དང་མི་བརྒྱ་དང་བཞི་བཅུ་ཞེ་གཉིས་ལྷག་གར་སོང་ཆ་མེད་དུ་གྱུར་ཡོད་པ་མ་ཟད་རྨས་སྐྱོན་ཚབས་ཆེ་ཕོག་པ་མི་ཉི་ཤུ་རྩ་དྲུག་བྱུང་ཡོད་པ་དང་ཁྱོན་སྡོད་ཁང་གཅིག་སྟོང་ཉིས་བརྒྱ་ལྷག་ལ་གནོད་སྐྱོན་ཆེན་པོ་ཕོག་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཕལ་ཆེ་བ་ནི་དམར་ཤོག་གཞུང་གི་ཁེ་ཕན་གཙོ་བཟུང་བྱེད་བཞིན་ཡོད་པར་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་འདི་གའི་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ལ་གསན་གནང་གི་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་དྲུག་ནས་བདུན་བར་ཉིན་གྲངས་གཉིས་ཀྱི་རིང་བཞུགས་སྒར་དུ་བསྐོང་ཚོགས་གནང་བའི་རྒྱ་གར་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་ལྔ་པའི་ཐོག་རྒྱ་གར་གྱི་ཉམས་ཞིབ་པ་དང་སློབ་མ། དེ་བཞིན་རྒྱ་གར་ནང་རྟེན་གཞི་བྱས་པའི་གཙུག་ལག་སློབ་ཆེན་ཁག་གི་སློབ་དཔོན་སོགས་མི་གྲངས་བཅོ་ལྔ་མཉམ་ཞུགས་གནང་འདུག་ཅིང་ཤིབ་ན་དར་གཙུག་ལག་སློབ་ཆེན་གྱི་ཧི་མ་ལ་ཡའི་ཉམས་ཞིབ་ལྟེ་གནས་ཁང་གི་འབུམ་རམས་པ Devendra Kumar ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་གྱི་ལས་གཞིའི་ཐོག་དཔྱད་རྩོམ་འདོན་སྤེལ་གྱི་གཏམ་བཤད་གནང་ཡོད་པ་རེད། Mining is taking place in། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞི་འདི་ནི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་དང་འབྲེལ་བའི་ལས་གཞི་གཙོ་གྲས་ཤིག་ཡིན་པར་བརྟེན་བོད་ནང་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་དེའི་མཉམ་དུ་རྒྱ་རིགས་ལས་མི་གནས་སྤོས་དང་དེ་འདྲའི་བཟོ་གྲྭ་གསར་རྒྱག་སོགས་ཀྱི་རྐྱེན་གྱིས་བོད་དང་ས་མཚམས་ས་ཁུལ་གྱི་བདེ་འཇགས་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་འདས་པའི་ལོ་ངོ་བཅུ་ཕྲག་དྲུག་གི་ནང་བོད་ཀྱི་སྣོད་བཅུད་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་བོད་ལྷོ་ཁ་ནི་ཀོ་ལྕགས Chromium གཏེར་རྫས་འབྱུང་ཁུངས་ཀྱི་ས་ཁུལ་ལྟེ་བའི་གྲས་ཤིག་ཡིན་པར་བརྟེན་རྒྱ་ནག་གཞུང་གིས་ས་ཁུལ་འདིར་ད་བར་གཏེར་རྫས་སྔོག་འདོན་གྱིས་གཏོར་སྐྱོན་ཕྱིན་པའི་ས་ཁུལ་ཁག་སླར་གསོ་ཡོང་ཆེད་ལྗང་མདོག་འཕེལ་རྒྱས་ཀྱི་ལམ་བུ་ཞེས་པའི་ལས་གཞི་ཞིག་འགོ་འཛུགས་བྱས་ཡོད་པ་ཁ་སྔོན་ཕྱི་ཟླ་དྲུག་པའི་ནང་བསྒྲགས་འདུག་ཅིང། ཉམས་ཞིབ་པ Devendra Kumar ལགས་ཀྱིས། China's environmental policies is authoritarian environmentally. རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་གཞི་ག་འདྲ་ཞིག་སྤེལ་རུང་དམར་ཤོག་གཞུང་གི་དབང་སྒྱུར་དང་ཁེ་ཕན་ལ་དམིགས་ཏེ་སྲིད་ཇུས་ལག་བསྟར་བྱེད་མུས་ཡིན་པས། བོད་ནང་གཏེར་ཁ་སྔོག་འདོན་རིགས་བྱས་པའི་སྐབས་ས་གནས་མི་མང་གི་ཞུ་འབོད་སོགས་སྣང་མེད་དུ་བཏང་བའི་གནས་ཚུལ་ཡང་ཡང་ཐོན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། དཔེར་ན་དེ་སྔོན་ཉིས་སྟོང་བཅུ་བཞི་ལོར་རྒྱ་ནག་གཞུང་གིས་ཆབ་མདོ་ས་ཁུལ་ཚ་བ་མཛོ་སྒང་རྫོང་སྟོང་འབར་ཡུལ་ཚོ་ནང་གསེར་གྱི་གཏེར་ཁ་སྔོག་འཆར་གྱི་ལས་གཞི་ལ་ས་གནས་བོད་མི་ཚོས་ངོ་རྒོལ་བྱས་ཡོད་པ་མ་ཟད་ས་གནས་བོད་མི་གཉིས་ཀྱིས་རང་ལུས་ལ་གྲི་བཙུགས་ཏེ་ངོ་རྒོལ་བྱས་པའི་ཁྲོད་བོད་མི་གཅིག་གི་ཚེ་སྲོག་ཤོར་ཡོད་པ་རེད། ཡང་གོང་ཞུས་ཚོགས་འདུ་གོ་སྒྲིག་གི་བཀའ་འགེལ་བཞེས་མཁན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་ཧི་མ་ལ་ཡ་དང་བོད་གཉིས་དབར་ས་མཚམས་ཀྱི་འབྲེལ་བ་ཙམ་མིན་པར་ཆོས་དང་རིག་གཞུང་ཚོང་ལས་བདེ་འཇགས་སོགས་ཀྱི་ཐད་དམིགས་བསལ་འབྲེལ་བ་ཡོད་པའི་སྐོར་ཐེངས་འདིའི་ཚོགས་འདུ་ཡིས་གསལ་སྟོན་བྱས་འདུག་ཅེས་འགྲེལ་བརྗོད་གནང་བྱུང། ཉེ་ཆར་ག་ཟེར་རེད་ཧི་མ་ལ་ཡ་འདི་དམིགས་བསལ་གྱིས་རྒྱ་གར་དང་རྒྱ་དཀར་ནག་གཉིས་ཀྱི་བར་ལ་ཡང་རྙོག་དྲ་ཆེན་པོ་ཞིག་ལངས་སླེབས་འདུག་བསམ་པ་ཧི་མ་ལ་ཡའི་གྱི་ག་ཟེར་མི་རིགས་གང་ཟག་དེ་རྣམས་ལ་ཐིམ་འགྲོ་གི་འདུག་ཨ་ལ་དེའི་བར་སུ་རྙོག་དྲ་བཟོས་ཡ་ད་ལྟ་ཨ་རུ་ན་ཅལ་ལ་རྙོག་དྲ་ལངས་བསྡད་ཡོད་རེད་ལ་དྭགས་ཁུལ་ལ་ཡང་རྙོག་དྲ་གལ་ཝན་དང་ཚང་མ་ལ་རྙོག་དྲ་ལངས་བསྡད་ཡོད་རེད་འདི་གི་ད་ད་ལྟ་ཆབ་སྲིད་འདི་གི་ཐོག་ལ་ཡང་ས་ཁམས་ཆབ་སྲིད་གཅིག་པུ་མ་རེད་རྒྱལ་ཡོངས་ཀྱི་ཆབ་སྲིད་ཐོག་ལ་ཡང། ཧི་མ་ལ་ཡ་དེ་གལ་ཆེ་རུ་ཆེ་རུ་ཕྱིན་འདུག་བསམ་པ་ང་ཚོའི་ངོས་ནས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ངོས་ནས་ད་ད་ལམ་འདི་ཐེངས་མ་དང་པོ་འགྲོ་བ་ཞིག་རེད་ཤག་རྒྱ་གར་རྒྱལ་ཡོངས་ཚང་མར་ལྟ་བ་རེ་བྱེད་ན་བོད་དང་ཧི་མ་ལ་ཡ་སྒང་ལ་ཡ་ཚོགས་འདུ་ཞིག་འཚོགས་རྒྱུ་ག་དྲི་གོ་སྒྲིག་བྱེད་རྒྱུ་ཞིག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འདི་ཐེངས་མ་དང་པོ་འགྲོ་ཞིག་ཆགས་ཀྱི་འདུག་ལ། གཞན་ཡང་ཐེངས་འདིའི་ཚོགས་འདུ་ཐེངས་ལྔ་པའི་ཐོག་ཉམས་ཞིབ་པ་ཚོས་བོད་དང་ཧི་མ་ལ་ཡའི་གནད་དོན་དང་འབྲེལ་བའི་བརྗོད་གཞི་འདྲ་མིན་ཐོག་དཔྱད་རྩོམ་འདོན་སྤེལ་གྱིས་གཏམ་བཤད་གནང་ཡོད་པའི་ཁྲོད། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞིའི་སྐོར་དང། དུས་རབས་ཉེར་གཅིག་པའི་ནང་རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་སྐོར། ཨེ་ཤེ་ཡའི་ནང་དུ་ནང་ཆོས་ཀྱི་ནུས་སྟོབས་སྐོར། ལ་དྭགས་ཁུལ་དུ་གནས་བཞུགས་བོད་མི་ན་གཞོན་ཚོའི་གནས་སྟངས་ལ་ལྟ་ཞིབ། རྒྱ་གར་ནང་བཙན་བྱོལ་བོད་མིའི་དཀའ་ངལ་དང་གདོང་ལེན་གནང་ཕྱོགས་དེ་བཞིན་བོད་ནང་གི་བོད་བརྒྱུད་ནང་བསྟན་གྱི་གནས་སྟངས་སོགས་ཀྱི་ཐོག་གཏམ་བཤད་གནང་ཡོད་པ་རེད།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་སྐབས་བཅུ་གཅིག་པའི་རྒྱུན་ལས་བཞི་གསར་དུ་འོས་འདེམས་བྱུང་ཡོད་པ་རེད་ཤག་ཕྱི་ཚེས་དྲུག་ཉིན་རྡ་རམ་ས་ལར་ཡོད་པའི་ལེ་ཛི་མེང་གོ་ཟེར་བའི་ཇ་ཁང་ནང་དུ་བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་གསར་འགོད་པ་རྣམས་ལྷན་འཛོམས་ཀྱི་ཐོག་གསར་འགོད་ལྷན་ཚོགས་ཀྱི་རྒྱུན་ལས་སྐབས་བཅུ་པའི་ལས་བསྡོམས་སྙན་སྒྲོན་ཞུས་གནང་བ་དང། མཐུན་ཚོགས་དེའི་མ་འོངས་ལས་དོན་སྤེལ་ཕྱོགས་དེ་བཞིན་གསར་འགོད་པའི་ལས་རིགས་དང་འབྲེལ་བའི་དགོངས་ཚུལ་བསྡུ་ལེན་དང་ཕན་ཚུན་བསྡུའི་གྲོས་མོལ་གནང་བ་མ་ཟད་སྐབས་བཅུ་གཅིག་པའི་རྒྱུན་ལས་འོས་བསྡུའི་ལམ་ནས་འོས་འདེམས་གནང་འདུག་སྐབས་དེའི་རྒྱུན་ལས་འོས་བསྡུ་གནང་བའི་ཁྲོད་བོད་ཀྱི་དུས་བབ་གསར་ལས་ཁང་གི་རྩོམ་སྒྲིག་པ་གཞོན་པ་དང་གསར་འགོད་པ་སྐལ་བཟང་སྦྱིན་པ་ལགས་སུ་འོས་གྲངས་ཉི་ཤུ་རྩ་ལྔ་དང་ཨ་མི་རི་ཀའི་གསར་ལས་ཁང་གི་གསར་འགོད་པ་སྐལ་བཟང་འཇིགས་མེད་ལགས་སུ་འོས་གྲངས་བཅུ་བདུན་དེ་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་ས་ས་གནས་གསར་འགོད་པ་བློ་བཟང་དགེ་ལེགས་ལགས་སུ་འོས་གྲངས་བཅུ་གཉིས་དང། ཕ་ཡུལ་གསར་ལས་ཁང་གི་གསར་འགོད་པ་བསྟན་འཛིན་ཉི་སྒྲོན་ལགས་སུ་འོས་གྲངས་བཅུ་གཉིས་ཐོབ་སྟེ་བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་སྐབས་བཅུ་གཅིག་པའི་ཚོགས་གཙོ་སྐལ་བཟང་སྦྱིན་པ་ལགས་དང་ཚོགས་གཞོན་སྐལ་བཟང་འཇིགས་མེད་ལགས་དངུལ་གཉེར་དང་རྩིས་པ་གཅིག་ལྕོགས་བློ་བཟང་དགེ་ལེགས་ལགས་ལས་འཆར་འབྲེལ་མཐུད་པ་བསྟན་འཛིན་ཉི་སྒྲོན་ལགས་བཅས་བསྐོ་བཞག་བྱུང་ཡོད་པ་རེད་བཞག། གོང་ཞུས་བོད་ཀྱི་གསར་འགོད་མཐུན་ཚོགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་རྡ་རམ་ས་ལར་ཆེད་འཛུགས་གནང་ཡོད་པ་དང་མཐུན་ཚོགས་དེ་ནི་རྒྱ་གར་གཞུང་ལ་དེབ་སྐྱེལ་གནང་བའི་ཚོགས་པ་ཞིག་ཡིན་པ་མ་ཟད་ད་ལྟའི་ཆར་མཐུན་ཚོགས་ཀྱི་ཁོངས་སུ་བཙན་བྱོལ་ནང་གི་གསར་ལས་ཁང་ཁག་བདུན་ནས་ཁྱོན་བོད་པའི་གསར་འགོད་པ་མི་གྲངས་སུམ་ཅུ་སོ་གསུམ་ཚོགས་ཁོངས་སུ་ཞུགས་ཡོད་པ་རེད་བཞག། ཡང་ཨོ་སི་ཁྲེ་ལི་ཡའི་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ཟླའི་ཚེས་ལྔ་ཉིན་ཡུལ་དེའི་གྲོང་ཁྱེར་ཀན་བྷེ་རའི་ནང་ཐའེ་ཝན་རྒྱལ་ཡོངས་ཀྱི་དུས་ཆེན་ཐེངས་མ་བརྒྱ་དང་བཅུ་གཉིས་པའི་ཉིན་མོ་སྲུང་བརྩིའི་མཛད་སྒོའི་ཐོག་མཉམ་ཞུགས་གནང་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང། ཐའེ་ཝན་རྒྱལ་ཡོངས་ཀྱི་ཉིན་མོ་ཐེངས་མ་བརྒྱ་དང་བཅུ་གཉིས་པ་སྲུང་བརྩིའི་མཛད་སྒོ་དེ་བཞིན་གྲོང་ཁྱེར་ཀན་བྷེ་རའི་ནང་ཡོད་པའི་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་རྙིང་པའི་ནང་འཚོགས་ཡོད་པ་དང་མཛད་སྒོའི་ཐོག་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་འཐུས་མི་རྣམས་དང་ཆབ་སྲིད་མི་སྣ་ཕྱི་འབྲེལ་མི་སྣ་དང་ས་གནས་ཀྱི་གནད་ཡོད་མི་སྣ་ཁག་དེ་བཞིན་གྲོང་ཁྱེར་ཀན་བྷེ་རའི་ཁུལ་དུ་གནས་སྡོད་ཐའེ་ཝན་མི་མང་བཅས་མཉམ་ཞུགས་གནང་འདུག་མཛད་སྒོའི་ཐོག་མར་ཐའེ་ཝན་དང་ཨོ་སི་ཁྲེ་ལི་ཡའི་རྒྱལ་གླུ་བཏང་གནང་བ་དང་དེའི་རྗེས་སུ།

ཡང་རྒྱ་ནག་གི་ཚོང་ལས་ཁང་བཞི་བཅུ་ཞེ་གཉིས་ཀྱིས་ཨ་མེ་རི་ཀས་བཟོ་སྐྲུན་བྱས་པའི་ཚད་མཐོའི་འཕྲུལ་ལས་ཀྱི་ནང་རྫས Microchips ཕྱིར་ཚོང་མི་ཆོག་པར་བཀག་སྡོམ་བྱས་པ་དེ་བཞིན་ཨུ་རུ་སུ་མཁོ་སྤྲོད་བྱས་པའི་ནག་ཉེས་འོག་ཨ་མེ་རི་ཀས་ཚོང་འབྲེལ་བཀག་སྡོམ་གྱི་ཐོ་འགོད་ནང་བཞག་འདུག་ཨ་མེ་རི་ཀས་ཨུ་རུ་སུར་དཔལ་འབྱོར་བཀག་སྡོམ་གྱི་ཉེས་པའི་འོག

ཨ་མི་རི་ཀས་གོང་ཞུས་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོ་ཚོང་འབྲེལ་བཀག་སྡོམ་ནང་ཐོ་འགོད་གནང་འདུག་ཨ་མི་རི་ཀས་ཉེས་འཛུགས་བྱས་པའི་ནང་ལ་བཟོ་ཚོང་ལས་ཁང་དེ་རྣམས་ཀྱིས་ཨ་མི་རི་ཀའི་རྒྱལ་སྲུང་དང་ཕྱི་འབྲེལ་སྲིད་ཇུས་ལ་རྒྱབ་འགལ་གྱི་ལས་ཀ་བྱེད་ཀྱི་ཡོད་པར་སྐྱོན་འཛུགས་གནང་འདུག་ལ་ད་དུང་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ལ་ཨུ་རུ་སུས་ཡུ་ཀེ་རེན་ནང་བརྩམས་པའི་དམག་འཐབ་ལ་གོ་མཚོན་སོགས་ཀྱི་དངོས་པོའི་རོགས་སྐྱོར་བྱས་ན་འགྲིག་ཐབས་མེད་པ་དང་དེའི་ནང་ནས་ཨུ་རུ་སུར་གོ་མཚོན་གྱི་རིགས་ཐོག་ལ་རོགས་སྐྱོར་བྱེད་པ་ཡིན་ན་འགྲིག་ཐབས་གཏན་ནས་མེད་པ་གསལ་པོ་བཟོས་གནང་ཡོད་པ་རེད། ཨ་མི་རི་ཀས་ཨུ་རུ་སུ་གོ་མཚོན་མཁོ་སྤྲོད་བྱས་པའི་ནག་ཉེས་འོག་ལ་རྒྱ་ནག་གི་བཟོ་ཚོང་ལས་ཁང་བཞི་བཅུ་ཞེ་གཉིས་ཙམ་མིན་པར་རྒྱ་གར་གྱི་བཟོ་ཚོང་ལས་ཁང་གསུམ་དང་ཏུར་ཀི་ཡི་བཟོ་ཚོང་ལས་ཁང་གཉིས་སོགས་ཡོད་པ་གནས་ཚུལ་ནང་མུ་མཐུད་བཀོད་འདུག།
ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་ཚོགས་ཆུང་ཞིག་ད་རིང་གཟའ་སྤེན་པའི་ཉིན་རྒྱ་ནག་ནང་འཚམས་གཟིགས་ཆེད་གྲོང་ཁྱེར་ཧྲང་ཧའེ་ནང་ཕེབས་འབྱོར་བྱུང་ཡོད་པ་དང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྒྱ་ནག་ནང་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་འདུག། ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་དང་ཡང་ཨ་རི་དང་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོས་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་མཇལ་འཕྲད་ཡོང་བའི་སླད་དུ་འཆར་གཞི་འདིང་བཞིན་པའི་སྐབས་འདིར་ཨ་རིའི་གྲོས་ཚོགས་གོང་མའི་འཐུས་མིའི་ཚོགས་ཆུང་ཞིག་རྒྱ་ནག་ལ་ཕེབས་འདུག། ཚོགས་ཆུང་དེའི་ནང་ཨ་རིའི་མང་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀའི་གྲོས་ཚོགས་འཐུས་མི་ཁྱོན་བསྡོམས་དྲུག་ཡོད་ཅིང་མང་གཙོ་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་གསུམ་དང་སྤྱི་མཐུན་ཚོགས་པའི་འཐུས་མི་གསུམ་ཡོད་པ་དང་སྤྱི་མཐུན་ཚོགས་པའི་འཐུས་མི་རྣམས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི Mike Crapo མཆོག་གིས་སྣེ་ཁྲིད་གནང་འདུག།

བོད་རྒྱལ་ས་ལྷ་སར་འཁྲུངས་པ། ད་ཆ་ལ་དྭགས་དང་ཀ་ཤི་མི་རི་ནང་གནས་བཞུགས་བོད་པ་ཁ་ཆེ་ཨི་པར་ཧིམ་བྷི་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་ནས་བོད་པ་ཁ་ཆེའི་གནས་བབ་དང་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་བོད་དུ་གཉེན་འཕྲད་དུ་ཕེབས་པའི་སྐབས་གཞིས་རྩེ་དང་ལྷ་ས་བཅས་སུ་གཟིགས་ཚུལ་ཅི་བྱུང་དང་བོད་པ་ཁ་ཆེའི་རིག་གཞུང་སྐོར་སོགས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་ལེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་དང་གླེང་མོལ་ཞུས་པའི་ལེའུ་གཉིས་པ་དེ་གསན་གནང་གི་རེད།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། སོ་ཨ་ནི་དེ་ནས་ཨིབ་ར་ཧིམ་ལགས་ངས་ད་འདི་མུ་མཐུད་ནས་བཀའ་འདྲི་ཞུ་ཡ་དེ།

ཨིན་དྲ་ཚོང་པ་མང་པོ་འཛོམས་ནས་ཨ་ནི་ཚོང་པ་དང་ཚོང་པ་ཁ་ཐུག་བོད་ཟེར་དེ་ལུང་པ་ཅིག་ཡོད་རེད་ཨིན་དྲ་ལ་ཕྱིན་ན་ཨ་ནི་ཚོང་ཡག་པོ་ཡོད་རེད་ཟེར་ནས་ཨ་ནི་ཀཱ་ཤི་མི་རི་ཚོང་པ་དེ་འདྲ་ཁག་ཅིག་བཅས་ལ་དྭགས་བཅས་སྦལ་ཏི་མི་བཅས་ཨིན་དྲ་ཐུག་ནས་ཨ་ནི་ཁོང་ཚོ group བཟོས་ནས་ཨ་ནི་འདུག་ཚོང་རྒྱག་པར་འགྲོ་འོ་འགྲོ་གི་ཡོད་རེད་གསུང་གི་འདུག་ཨ་ནི་བོད་ཀྱི music ནག་མ་ཟེར་ཞིག་གཏོང་བ་ལ་ནག་མ།
ལགས་རེད།
ནང་མ་ཟེར་དེ་ཨན་ཁོ་ཚོ་ནང་མ་མཁས་པོ་ཡོད་པ་ཟོ་ཁོ་དེ་ཨན་ནང་མ་བཏང་གིན་བཏང་གིན་བཏང་གིན་ཨན་དེ་ག་ནང་བཞིན་ནི་ཨན་དགོང་དག་ས་རུབ་ད་ག་ཚ་པོ་རྒྱབ་ས་དེ་འདི་ཡོད་ལ་དགོང་དག་ཉལ་ས་དེ་འདི་ཁོ་ཚོའི་ཧོམ་ཕི་པལ་དེ་ཁ་ཅིག་ཁ་ལག་བཟོ་ཁ་ཅིག་ནང་མ་གཏོང་གི་ཡོད་སོང་དེ་ནང་མ་དེ་ནག་མ་ཟེར་དེ་ཕར་སི་སྐད་རེད་ཆི་ར་ནས་མ་ང་ཨིན་ཇི་ཅིག་ཐུག་ལ་ད་ནས་ཚོང་ཁང་ད་ཅ་ལ་རི་སི་མོ་ག་ཡོང་ཨིན་ཇི་དེ musical། Music གི་དེ་ན PHD བརྒྱབ་པའི Oxford University ན་ང Music གི་དགེ་རྒན་ཡིན་གསུངས་རེད།
ལོ།
ང་དོ་དགོང་རེ་རྒྱུན་ནས་ཨ། ངའི Program ཡོད་ཨིན་འདི་གསུངས། ཨ་བོད་སྐད་ཡག་པོ་རྒྱག་གི་འདུག་ཨིན་ཇི་དེ། ལོ། ཨ་རང་བོད་པ་ཡིན་པ་ག་རེ་ཡིན་པ་གསུངས་ད་ང་ལྷ་ས་ཁ་ཆེ་ཡིན་ཟེར་ན་ཨ། ཨེ་གསུངས་རེད། ཨ Music དེ།

ཀོང་པོ་བ་དང་ཁོང་ཚོ་ཤིང་ལེན་གར་འགྲོ་དགོས་པ་ཀོང་པོ་ལ་ཤིང་འབེལ་པོ་བྱས་ཤིང་ནགས་འབེལ་པོ་བྱས། ལེན་གར་དེ་སོ་སོའི་ཤིང་ཁྱོད་རང་ཚོ་སོ་སོས་རྒྱོ། དེ་མི་ལ་ཀུ་ཐུ། ཨན་ཕི་ཀི་ན་པུ་ཀུ་ཕུ་སར་མོ་ཊ་བཏང་ཤེན་བདུན་ཏེ་པུ་ཤི་ཟི་ངས། ཤིང་ནི་ཨན་ཕི་ནས་ཤིང་ཁྱེར་ནས་ཚུར་ཡོང་ན་ཨ་མ་ཅི་ན་དགུན་ཁ་ཆུ་ཚ་པོ་བཟོ་ཡ་དང། གཟུགས་པོ་འཁྲུ་དེ་ཡང་ཆུ་ཚ་པོ་དགོས་ར། ལགས་རེད། ཨོ་དེ་འདྲ་ཟེར་བ་ལ་མོ་ཊ་དེ་འདྲ་བྱེད་གི་འདུག།

ཡིན་ནའང་ནམ་ཚོད་ནས་པིང་རྒྱག་དེ་འདྲས་ཡོད་ཁོ་ཚོ་ཡང་རྣལ་མ་ཟི་ལིང་དུ་བ་ལ་ཡ་ཁ་ཆེའི་ཆོས་བསླབ་གར་ཕྱིན་འདུག་བ། ཟི་ལིང་དུ་བ་ལ་ཁ་ཆེའི་ཆོས་འདི་མགོ་བཞག་ཡག་པོ་ཧ་མ་གོ། ཕེབས་པ་ལོ་ཁ་ཤས་བསྡད་ནས་ཨ་ནི་ཚུར་ཡོང་ནས་ཨ་རྒྱ་གར་སླེབས་རེད། རྒྱ་གར་ལ་གཏོང་ཞོར་ཞིག་བསྡད་ནས་ཨ་རྒྱ་གར་ལ་ཁོ་ཚོའི་ད་ཡོང་ནས་ང་རང་རང་གི་ལེན་གར་ཕྱིན་སྐད་གར་ཕྱིན་དེ་ཡོད་པ་དང། ཨ་ནི་ཁོ་ཚོ

བོད་མ་ཤོར་གོང་ནས་ང་ཚོ་ཚང་མ་ལྷ་ས་ལ་བོད་ལ་བསྡད་དུས་ནས་ང་ཚོའི་ལྷ་ས་ཁ་ཆེའི་སློབ་གྲྭ་སློབ་གྲྭ་སྤུ་གུ་མང་པོ་ཅིག་རྒྱ་གར་ལ་ཡ་སློབ་སྦྱོང་སློབ་པར་བཏང་ནི་ཨ་ནི་ཁག་ཅིག་ནི་འདས་རྡེའུ་བན་རྡེའུ་བན་ལ་ཡ་མང་པོ་ང་ཚོའི་སྤུ་གུ་བཏང་ཡོད་རེད་རྣལ་མ་ལྷ་ས་ནས་བོད་མ་ཤོར་མ་ཤོར་རྒྱ་མི་མ་ཡོང་མ་ཡོང་གོང་ནས་ཨ་ནི་ཡང་ལྡི་ལི་ཡང་ཇ་མི་ཡ་ཡུ་ནི་ཝར་སི་ཊི་ནང་ལ་ཡ་ང་ཚོའི་ཁ་ཆེའི་སློབ

སློབ་སྦྱོང་བསླབ་ན་ག་རེ་ཡོང་གི་ཡོད་མེད། རྒྱུས་བར་ཡོད་མ་རེད་སློབ་གྲྭའི་མཐོང་ཡོད་མ་རེད་སློབ་གྲྭར་འགྲོ་མྱོང་ཡོད་མ་རེད་ཁོ་རང་རྣམ་པ་ཚང་མ། དེ་འདྲས་སོང་ཙང། སྤུ་གུའི་སློབ་སྦྱོང་སྒང་ཞེ་དྲག་དོ་སྣང་སྤྲད་ཡོད་མ་རེད་ང་ཚོ་ཚང་མ་ང་ཡིན་ནའང། འཛིན་གྲྭ་ལྔ་དྲུག་ཙམ་མ་གཏོགས་བསླབ་མ་མྱོང་ཁྱེད་རང། དེ་ང་ཚོའི་རྩ་གི། གཞིས་ཆགས་ཀྱི་རྩ་དེ་ཕར་གོར་མེན་སློབ་གྲྭ་འདི་ཡོད་རེད་ད་ག་སུ་ཁྲལ་འདྲ་བོ་དེ་འདུག་ཨོ་དེ་འདྲས་ནང་ཏོག་ཙ་བསླབ་རེད་མ། བསླབ། བསླབ་མ་ནི་ཁྱེད་རང། ཕ་མ་ལའང་སློབ་འདོད་ཡོད་མ་རེད་ཕ་མས་སློབ་ཡག་སྒང་ལ་ཤུགས་སྤྲད་ཀྱི་ཡོད་མ་རེད། ཨ་ནེ་སྤུ་གུ་མང་བ་འདུག། ཨ། ཏོག་ཙ་ཏོག་ཙ་བསླབ་ཀི་ལ་སི་འཛིན་གྲྭ་ལྔ་པ་དྲུག་པ་མང་བ་འདི་འདྲས་རེད། ཨ་ལས་ཀ་རག་བྱས། ཨ་ཀ་ཤི་མིར་ནང་ཚོང་ནི་རྒྱབ་ཡག་ཡོད་མ་རེད་ཕི་གི་ལུང་པའི་མི་དེ་གིས་ཏོག་ཙ་ཁབ་ལུས་ཚ་པོ་དང་མི་ཏོག་ཙ་སྡུག་ཅག་ཡོད་རེད། ཚོང་རྒྱབ་དག་ཁབ་ལུས་རྒྱབ་ཨ་ཚོང་རྒྱབ་དག་ཁབ་ལུས་རྒྱབ་ཨ་འདི་སོང་ཙང་ཚང་མ། ང་ཚོ་ཚང་མ་ཚེམ་བུའི་ནང་ཕྱིན་པ་རེད་ཚེམ་བུ་ཟེར་ཏེ་ད་ལས་ཀ་ཕྱིན་དུས་རེད་པ། ཨ་ནི་ནམ་སང་སྐད་སྐད་ལས་ཀ་བྱས་ནས་མ་ང་ང་ཚོ་ཚེམ་བུ་རེད་པ། ཕར་ཕྱིན་ན་ལས་ཀ་ཤི་མི་རི་དུག་ལོག་ཅིག་ཡོད་རེད་ཧྥེ་རན་ས་ཅིག་འདིའི་སྒང་ལ་དངུལ་གྱི་སྐུད་པ་ཅིག་ཡོད་རེད་འོ་འདི་ཁོ་རང་ཚོའི་ཀ་ཤི་མིར་ནང་ཀ་ཤི་མི་རི་གི་ཏྲི་རེ་ཏྲི་ཤི་ནལ་འདི་རེད་འདུག་ཨ། ལ་རེད། ལས་ཀ། འདིའི་སྒང་གའུ་འདྲ་པོ་ང་ཚོའི་བོད་ཀྱི་གའུ་འདྲ་པོ་དེ་འདྲས་ལས་ཀ་བྱེད་ཀྱི་རེད་འོང་འདི་བསླབས་པ་རེད་འོང་འདི་བསླབས་ནས་ནི་དེའི་རྗེས་ལ་ཨ་ནེ་པཱལ་ཕྱིན་ནེ་པཱལ་ནང་ལ་ཨ་ཊུ་རིས་ལའིན་ནང་ང་ཚོས་ཕར་ཕྱིན་དེ་བཟོས་པ་རེད་ཨ་ནེ་པཱལ་གྱི་རི་དེ་འདྲས་དང་གངས་རི་དེ་འདྲས་དང་ནེ་པཱལ་ནང་ག་རེ་ག་རེ་མཆོད་རྟེན་དེ་འདྲས་དང་དེ་འདྲས་ང་ཚོས་ཨ་ནེ།

བོད་པ་ཁ་ཆེ་མང་ཤོས་ཀ་ཤི་མིར་ན་ཡོད་རེད། གཉིས་པ་དེ་བལ་ཡུལ་ན་ཡོད་རེད་བལ་ཡུལ་ན་ལས་དཔེ་ཤུགས་ཆེན་པོ་མང་པོ་ཡོད་རེད། བལ་ཡུལ་ན་ལ་ཡང་བོད་པ་ཁ་ཆེ་ཡོད་འདི་གས་དེ། སྐྱིད་སྡུག་དཔེ་ཡག་པོ་ཆགས་འདི་ཡར་ཁོ་རང་རྣམས་ལ་དེ་གས་སྔོན་མ་ནས་བོད་ནས་སླེབས་དུས་ཙམ་ནས་མི་ཡག་པོ་རེད་བར་བལ་པོ་ཟེར། ཨ་བྷེ་བར་ས་ཉོས་ཁང་པ་བརྒྱབ། ཁ་ལ་ཡག་པོ་དུས་གེ་སི་ཊི་ཧའུ་སི་ད་བརྒྱབ་དཔེ་ཡག་པོ་ཆགས་དེ་རུ་ཁོ་རང་རྣམ་པ་ད་ཧན་ད་རྡ་རྗེ་གླིང་ལས་ཁག་ཅིག་ཡོད་རེད་ཁོ་རང་རྣམ་པས་དཔེ་ཡག་པོ་ཆགས་དེ་ཡོད་རེད་ཀ་ལིམ་པོང་ལ་ཡོད་རེད་ཡང་དེ་ད་མང་ཤོས་ད་སི་རི་ན་གར་ཀ་ཤི་མིར་ལས་ད་ཀ་ཤི་མིར་ལས་ལས་ཡག་དེ་གང་ཡིན་ཟེར་ན་སློབ་སྤྱོང་ཡག་པོ་མ་རག་ལུང་པའི་སྡུག་ཅག་ལུང་པའི་མི་ཡའི་སྡུག་ཅག་ལུང་པའི་གནས་ཚུལ་དེ་དཔེ་སྡུག་ཅག་ཆགས་ནས་ཨ་ནི་ཕ་གིའི་ནང་ལ་ཆགས་ལ་མ་ཆགས་ལ་ད་ག་དུས་རང་ཅིག་བོད་ལ་ལོག་ཡག་ཆོག་ཆོག་བྱུང་ཨ་བསམ་དེ་འདྲ་བསྡད་ནས་བྱས་ན་ང་ཚོའི་མི་རྒན་པ་ཚོ་སེམས་སྡུག་ཁོ་རའི་ནང་ལ་མི་མང་པོ་རྒན་པ་ཚོ་མི་ཕངས་ཡར་འདི་ཡོར་བོད་ཡིག་མཁས་པ་ཞེ་པོ་དེ་འདྲ་བྱས་ན་སྔོན་མ།

དོ་སྣང་གནང་དགོས་ཡ་དང་སེམས་ཁྲལ་གནང་དགོས་ཡ་འདྲའི་གི་ཡ་གནད་དོན་དེ་ག་རེ་ཡོད་རེད་ད་མི་རབས་གཞོན་པའི་ནང་ལོགས་ཡང་གཅིག་རིག་གཞུང་གི་ཐོག་ནས་རེད་བོད་པའི་ཁ་ཆེའི་ཆོས་ཀྱི་ཐོག་ནས་རེད། ཨ་ནི་ཡང་གཅིག་ཡ་རབས་བཟང་སྤྱོད་དང་དེ་འདྲས་གང་ཅིའི་ཐོག་ནས།
ཁོ་རང་རྣམ་པས་བལྟས་སོ་རེད་ད། སྔོན་མ་ཡོང་དུས་ཁོ་རང་ནས་ལུང་པ་ཡོང་ས་ནོར་བ་རེད་ཀ་ཤི་མིར་ནང་སླེབས་པ་རེད་ལུང་པ་ཟིང་ཆ་ཚ་པོ་རེད་ལུང་པ་རྙོག་དྲ་ཡོད་པའི་ལུང་པ་ཅིག་རེད་ད་གའི་སེམས་སྡུག་རེད་ཞེ་པོ་གནང་གི་འདུག་རྒན་པ་ཚོས་ད་རྗེས་ལ་སྤུ་གུ་དེ་གི་དེ་ཁག་པོ་བྱུང་མི་ཡ་རྗེས་ལ་ཡོང་རྒྱུའི་སྤུ་གུའི་ཇེ་ནེ་རེ་ཤན་གསར་པ་དེ་གི་དེ་ཁག་པོ་ཡོང་གི་རེད་ལུང་པ་དེ། ནང་ལ། གནས་ཚུལ་ཡག་པོ་མི་འདུག་རྒྱལ་ཁབ་གཉིས་བར་ལ་ལུས་ལུང་པ་དེ་བས་རྙོག་དྲ་ཆེན་པོ་ཅིག་ཆགས་བསྡད་འདུག་དེ་འདྲའི་གི་སེམས་ཁྲལ་སེམས་ཁྲལ་ཁོ་རའི་ན་བྱ་ར་ད་ཧོབ་ཏེ་ཁ་དམག་ཅིག་ཐོན་ཡག་ཕྱིན་ཚེ་འགྲོ་ས་མེད་པ་བྱས་ཅིག་ཐོན་པ་རང་དེ་ཡིན་ནས་པེ་ཤག་ཕོན་ཆེན་པོ་དགོས་ཀྱི་འདུག་ད་རིགས་གས་ས་ཕི་བ། ཅིག་ལས་ཀ་ར་བྱེད་དགོས་བསམ་མེད།

དབྱིངས་ན་མེད། བ་དང་ནི་པ་ལས་དང་ཚང་མ་འདྲེས་འགྲོ་རེད། བསམ་བློ་བཏང་དང་གཅིག་པ་རེད། ཁོང་ཚོའི་བསམ་བློ་བཏང་དང་དང་ང་ཚོ་བོད་པ་དང་གཅིག། འདྲ་བོ་ཡོད་རེད་བྱས་ན། ཧི་མ་ལ་ཡན་སའི་ཌི་ནས་རེད་པ། ཨ་ནི། མི་ཡའི་ཡག་པོ་ལ་མི་ཡ་རབས་རེད། བོད་པ་ནི་འབོ་པའི་འབྲས་བུ། གང་མ། ང་ཚོ་ཀ་ཤི་མིར་ན་དེ་གྲོགས་པོ་ཁག་ཅིག་ཡོད་མ་ལོ་དྲུག་ཅུའི་ནང་མི་གཅིག་ལས། དེ་བར་དེ་བར་བསྡད་ནས་ལོ་གཅིག་གཉིས་ཕྱིན་མ་ཕྱིན་ན་དེ་གྲོགས་པོ་ཡག་ཐག་ཆོད་ཅིག་ཐུག་ཁྱེད་རང་སོ་སོའི་སེམས་ཀྱི་ཡིད་ཆེས་བཤད་ས་ང་ཕི་གེ་ལོ་བཅུ་གཉིས་བསྡད་ཡོད་རེད་ད་གང་ཡིན་ཟེར་ན་ཀ་ཤི་མིར་ནང་ལ་རྙོག་དྲ་ལངས་ཕི་གེ་ཟིང་ཆ་ཞེ་པོ་ལངས་རེད་ད་མི་དམངས་ཚང་མའི་ཅ་ལག་ཅ་ལེ་བག་སོ་རྒྱ་གར་བའི་མི་དག་མེད་པོ་བསྡད་མ་ཐུབ་ཡ་རེད་ཟེར་ན་ནས་ཨམ་ལགས་ང་དང་ཨམ་ལགས་ཨ་མ་གཅིག་པོ་རེད་ཨ་ན་ཨམ་ལགས་འགྲོ་ཞེས་ད།

བྲིས་པས་ན་རྡོ་དུ་ཞག་བཅུས་ཅན་ཐིག་ལེ་ཤ་ནས། ཨ་ཁ། བལ་ཡུལ་ཤར་པ་རེད། ཨ་ང་ཅི་གོ་ཚོ་ཡོང་ཀ་ཤི་མིར་ཡོང་ཨ་ང་ཚོའི་ད་ཚོ་སྟིང་རྒྱ་ཟིན་དིང་གི་ཆང་ས་ཆང་ས་བརྒྱབ། ད་ད་ད་ལ་དྭགས་ལ་བསྡད་ཡོད་ཟེར་ར། སྐྱེ་དམན་དང་ཕྲུ་གུ་ནི་ཕར་ཀ་ཤི་མིར་བསྡད་ཡོད་རེད་ཨ་ནི་ང། ལ་དྭགས་ཡོང་ད་ད་བོ་ཤིས་ལ་དྭགས་དེ་ལས་ཀ་བྱེད་ཨ་ནི་ཕར་ད་ད་ད་སྤྱི་ཟླ་དགུ་པའི་གཞུག་གུ་དེ་ཕར་ལ་ཕར་སི་རི་ན་གར་འགྲོ་ཡ་ཡིན།
ལོས་ལོས་ད་ད